ང་པད་མ་བདེ་ཆེན་ཡིན། དེ་རིང་གི་ང་ཚོ་ཨ་རི་རླུང་འཕྲིན་ཁང VOA ཡི་བོད་སྐད་སྡེ་ཚན་གྱི་བུད་མེད་གསར་འགོད་པ་གཉིས་ཀྱིས་གོ་སྒྲིག་ཞུས་པའི་འཕེལ་རྒྱས་གླེང་མོལ Podcast གྱི་ལེ་ཚན་འདིའི་ནང་ལ་ཡང་གླེང་མོལ་ཞུ་ཡས་ཀྱི་བརྗོད་གཞི་དེ་ཉེ་ཆར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་བོད་སྐད་ནང་གསར་དུ་འདོན་སྤེལ་གནང་པའི

ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཉིན་མོ་སྲུང་བརྩི་དང་བསྟུན་ཁྱེད་རྣམ་པ་ཚོའི་ལས་ཁུངས་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་དམིགས་བསལ་བརྒྱུད་རིམ་ཞེས་པ་ཞིག་བོད་ཡིག་ནང་ལ་བསྒྱུར་གནང་བྱས་ནས་འདོན་སྤེལ་གནང་བ་རེད། ཐོག་མར་དེ་ལ་རྒྱལ་ཚོགས་ཀྱི་ལས་དོན་བྱེད་ཕྱོགས་མང་པོའི་ནང་ནས་ད་ཨིན་སྐད་ནང་ལ་ཞུས་པ་ཡིན་ན Special Procedure། འམ་ཡང་ན་དམིགས་བསལ་བརྒྱུད་རིམ་ཞེས་པ་དེ་བོད་སྐད་ནང་བསྒྱུར་དགོས་པའི་རྒྱུ་མཚན་དང་དམིགས་ཡུལ་ག་རེ་ལ་གཟིགས་ཡོད་ན་དེའི་སྐོར་ལ་ཡང་ངོ་སྤྲོད་ཅིག་གནང་དང།
ལགས་སོ། ད་སྤྱིར་བཏང་གི་ང་ཚོའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་ཡིན་པས་ན། བོད་ནང་ལོགས་ཀྱི་འགྲོ་བ་མིའི་ཐོབ་ཐང་སྐོར་ལ་ད་འདས་པའི་མི་ལོ་ཕལ་ཆེར་ཉི་ཤུ་ལྷག་ལ་ཡང་འདུ་བྱེད་ནས་ད་དུས་ནས་དུས་སུ་རྟོག་ཞིབ་བྱས་ཡ་དང་དེ་ནས་ང་རང་ཚོ་གི་ག་རེ་རྒྱུས་ལོན་བྱུང་བ་དང་ག་རེ་ད་ཤེས་རྟོགས་བྱུང་བ་དེ་ཚོ་ཆ་ཚང་ཅིག་ཨ་ནི་སྙན་ཐོ་དང་དེ་འདྲ་གི་ལམ་ནས་ད་འདོན་ཡ་བྱེད་ད་ག་ནང་བཞིན་གྱི་ད་ཅིག་དུས་ནས་དུས་སུ་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་ང་རང་ཚོ་དང་འབྲེལ་བ་ཡོད་པའི་ལྷན་ཁང་ཁག་ལ་ཡ་ག་དུས་ན་ཅིག་ཞུ་གཏུགས་བྱེད་ཐུབ་ཀྱི་འདུག་བས་དེ་འབྲེལ་གི་སྒང་ནས་འབད་བརྩོན་ཤུགས་ཆེ་བྱས་ཏེ་གོ་ད་ནང་བཞིན་གྱི་རྒྱལ་སྤྱིའི་གྱི་ཡང་འགྲོ་བ་མིའི་ཐོབ་ཐང་སྡེ་ཁག་ཆེ་ཤོས་དེ་འདྲ་ལ་ཡང་ང་ཚོ་གི་བོད་ནང་ལོགས་ཀྱི་གནས་ཚུལ་དེ་ཚོ་ཨ་ནི་ཁོ་རང་ཚོ་ལ་མཁོ་སྤྲོད་བྱེད་ཨ་ནི། འདི་སྐོར་ལ་ཡང་གསལ་བཤད་བྱས་ཡ་དང་དེ་བརྒྱུད་བྱས་གང་ལྟར་རྒྱ་ནག་གཞུང་ལ་ཡང་གནོན་ཤུགས་སྤྲོད་ཐབས་ཀྱི་ད་ཐབས་ཤེས་མང་པོ་ཞིག་བཏང་བསྡད་ཡོད་རེད་ཞུ་གཏུགས་གི་རྣམ་པ་མང་པོ་ཞིག་འགྲོ་བསྡད་ཡོད་རེད་བ་ལ། ལན་དེ་ཟ་ནས་ད་ང་ཚོས་ཀྱི་ལས་ཀ་སྒང་ནས་ད་ཉམས་མྱོང་སྒང་ནས་ཡང་གལ་ཆེ་ཤོས་ཅིག་ག་རེ་མཐོང་གི་ཡོད་རེད་ཟེར་བ་ན་མཉམ་འབྲེལ་རྒྱལ་ཚོགས་ཀྱི་སྒང་ནས་ད་རྩ་བའི་ཆ་ནས་རྒྱ་ནག་གི་དཔལ་འབྱོར་ཆེན་པོ་དང་དེ་ཡི་རྐྱེན་པས་མཉམ་འབྲེལ་རྒྱལ་ཚོགས་དེ་ཅིག་མང་པོ་ཅིག་གི་ཆབ་སྲིད་ཀྱི་འོག་ལ་ཡང་འགྲོ་གི་ཡོད་རེད་དེ་ཡིན་ན་ཡང་དེའི་འོག་ལ་ཡང་སྡེ་ཚན་མང་པོ་ཞིག་ཡོད་པ་ནང་ལོགས་ཀྱི་མང་པོ་ཅིག་ཡང་ང་རང་ཚོས་ཀྱི་གོ་སྐབས་འཇུ་ཐུབ་པ་ན་ཡང་ང་རང་ཚོས་ཀྱི་ཕྱོགས་ལ་ཡང་བེད་སྤྱོད་གཏང་ཐུབ་ཡས་ཀྱི་གནས་སྟངས་དེ་འདྲས་ཤིག་ཡོད་ཙང་ཨ་ནི་ང་ཚོས་ཀྱི་ད་ཉེ་བའི་ཆར་ལ་ཡང་མཉམ་འབྲེལ་རྒྱལ་ཚོགས་ཀྱི་དམིགས་བསལ་བརྒྱུད་རིམ་ཟེར་གྱི་དེབ་དེ་བཏོན་རེད་པ་ད་དེའི་དེབ་དེ་སྤྱིར་བཏང་ག་རེ་ཆགས་བསྡད་འདུག་ཟེར་བ་ན་ན་ནིང་ལོ་གི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཉིན་མོ་སྤྱི་ཟླ་བཅུ་བའི་ཚེས་ཉི་ཤུ་རྩ་བཞི་ལ་ཡང་ང་ཚོས་ཀྱི་དེབ་གཞན་དག་ཅིག་བཏོན་ཡོད་རེད་ཆེད་དེབ་ཅིག་བཏོན་ཡོད་རེད་དེ་ག་རེ་ཟེར་ན་ཨ་ནི་སྤྱིར་བཏང་གི་མཉམ་འབྲེལ་རྒྱལ་ཚོགས་ཀྱི་འོག་ལ་ཡང་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་བྱེད་སྟངས་ཀྱི་ཐབས་ལམ་ག་རེ་ག་རེ་ཡོད་མེད་ད་དེའི་སྐོར་ལ་སྤྱི་བཤད་འདྲ་པོ་ཅིག་ཆགས་བསྡད་ཡོད་རེད་ན་ནིང་དེ་ཡིན་པ་ན་རྩ་བའི་ཆ་ནས་ཁོ་རང་ལ་ཡང་དབྱེ་ན་གཉིས་ཡོད་བ་གཅིག་གི་བཅའ་ཁྲིམས་གཞིར་བཞག་དང་ཨ་ནི་སྤྱི་ཆིངས་སྤྱི་ཆིངས་གཞིར་བཞག་གི་དབྱེ་ན་གཉིས་ཡོད་བ་དེ་འདྲའི་གཅིག་ཆགས་འདུག་ད་ད་ལོ་དེ་ཡིན་པ་ན་དམིགས་བསལ་བརྒྱུད་རིམ་ཟེར་དུས་ཨ་ནི་སྤྱིར་བཏང་གི་ད་མཉམ་འབྲེལ་རྒྱལ་ཚོགས་འོག་ལ་ཡ་ད་གིན་གོང་དུ་ཞུ་བ་ནང་བཞིན་གཅིག་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་བྱེད་སྟངས་ཀྱི་བརྒྱུད་རིམ་མང་པོ་ཡོད་བ་ནང་ལོགས་ཀྱི་ད་གལ་ཆེ་ཤོས་དང་བཅའ་ཁྲིམས་གཞིར་བཞག་གི་གལ་ཆེ་ཤོས་དང་ད་ནང་བཞིན་ང་རང་ཚོ་དང་འབྲེལ་བ་ཆེ་ཤོས་དང་ད་ནང་བཞིན་ད་གཅིག་རང་དབང་ལྡན་པ་དང་ཆབ་སྲིད་ཀྱི་འོག་ལ་ཡང་གང་ཐུབ་ཐུབ་ཀྱིས་གཅིག་ཁ་ལོག་ད་གཅིག་ཆབ་སྲིད་འོག་ལ་མ་འགྲོ་ཡག་གི་བརྒྱུད་ལམ་འདྲ་བོ་དེ་ཡག་ཤོས་འདྲ་བོ་དེ་དམིགས་བསལ་བརྒྱུད་རིམ Special Procedures ཟེར་ཡག་དེ་རེད་བཞག་ཟེར་དེ་ཡིན་ཙང་དེའི་སྐོར་རང་ལ་ཡང་ད་དུང་ད་ལོ་ཡིན་པ་ན་ང་ཚོ་གིས་ད་གཅིག་ངོ་སྤྲོད་ཞིབ་ཚགས་འདྲ་བོ་གཅིག་བྱས་རེད་ད་དེ་ཚོ་ཁོ་རང་ཚོ་ཡིན་པ་ན་གཅིག་རྩ་བའི་ཆ་ནས Independent Experts ཟེར་ནས་ད་རང་དབང་ལྡན་པའི་ངོས་ནས་ཁོ་རང་ཚོ་སོ་སོ་རང་གི་དྭང་བླངས་ཀྱི་ངོས་ནས་འོས་མི་ལ་ཡར་ལངས་བྱས་ཨ་ནི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་ཡར་འདེམས་སྒྲུག་བྱས་པའི། ཆེད་མཁས་མི་སྣ་ཞིག་ཤ་སྟག་ཆགས་བསྡད་པ། འགྲོ་བ་མིའི་ཐོབ་ཐང་སྐོར་ལ་ཆེད་མཁས་མི་སྣ་ཤ་སྟག་ཆགས་བསྡད་ཡོད་རེད་ད་ག་ནང་བཞིན་ཁོ་རང་ཚོ། མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་བྱེད་དང། ལས་བྱེད་བྱིངས་དང་རྩ་བ་ཉིད་ནས་མི་འདྲ་བ་གླ་ཆ་དང་དེ་འདྲའི་སྒང་ནས་ཁེ་ཁུ་ཆུང་ཁེབས་ས་མེད་དེ་ས་ནི། ཨ་ནི་རྒྱལ་ཁབ་མང་པོ་ཞིག་གི་འོག་ལ་ཡ་མ་ཚུད་ཡ་གི་སྒང་ནི་ཁོ་རང་ཚོ་ལ་ཡ་ད་ཅིག་ཁྱད་ཆོས་དམིགས་བསལ་འདྲ་བོ་ཚོ་དེ་ཡོད་རེད་ད་ག་ནང་བཞིན་ད། ང་ཚོའི། ག་དུས་ཡིན་ནའི་ཞུ་གཏུག་བྱེད་ས་དེ་ཡང Special Procedure ནི་ཁོ་རང་ཚོ་རང་ཆགས་བསྡད་རེད། དམིགས་བསལ་བརྒྱུད་རིམ་རང་ཆགས་བསྡད་རེད། དེ་བརྒྱུད་བྱས་ད་ལྟ་བར་དུ་ཡིན་པ་ན་ནི་བོད་ནང་ལོགས་ཀྱི་ཛ་དྲག་གནས་སྟངས་མཉམ་འབྲེལ་རྒྱལ་ཚོགས་སྡིངས་ཆ་སྒང་ལ་ཡང་ཐེངས་མ་མང་པོ་གླེང་སློང་བྱུང་བ་དང་དེ་བརྒྱུད་བྱས་གང་ལྟར་རྒྱ་ནག་གི་སྐུ་ཚབ་ལ་ཡང་ད་དངོས་ཤུགས་བརྒྱུད་གསུམ་ནས་ནི་གནོན་ཤུགས་སྤྲོད་པའི་སྒང་ནི་ཁོ་རང་ཚོ་གི་དཀའ་ལས་གང་ལ་གང་འཚམ་བརྒྱབ་ཡོད་རེད་དེ་ཡིན་ཙང་ང་ཚོ་གིས། ད་དེའི་སྐོར་རང་དེ་གལ་ཆེན་པོ་བརྩིས་བྱས་ཨ་ནི་ད་ལོ་ཆེད་དེབ་དེ་འདུག་ཟེར་བཏོན་པ་ཞིག་ཆགས་བསྡད་འདུག་ལ། ལགས་ལགས་སོ་ཨ་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་འགྲོ་བ་མིའི་ཐོབ་ཐང་འགན་སྲུང་བྱེད་ཐབས་ཀྱི་ནང་ནས་དམིགས་བསལ་བརྒྱུད་རིམ་ཅེས་པ་དེ་གའི་ནང་དོན་ག་རེ་དང་ག་རེ་ཟེར་དགོས་རེད། ལགས། ད་དེའི་ནང་ལ་དམིགས་བསལ་བརྒྱུད་རིམ་དེ་སྤྱི་དང་ད་གིན་ངས་གོང་དུ་ཞུས་པ་ནང་བཞིན་ད Independent Expert ལ་ཟེར་ནས་ད་རང་དབང་ལྡན་པའི་ཆེད་མཁས་པ་ཤ་སྟག་ཆགས་བསྡད་ཡོད་རེད་ཡིན་ནའི་ད་དེའི་ཡང་སྡེ་ཚན་མི་འདྲ་བ་དབྱེ་ན་གཉིས་འདྲ་བོ་ཅིག། སྒང་ལ་ཡ་སླེབས་ཀྱི་འདུག་གང་ཡིན་ཟེར་བ་ན་ལས་འགན་གྱི་ཆ་ནས་ད་དེ་ནང་ལོགས་ཀྱི། ལས་འགན་གཅིག་དེ་ག་རེ་ཟེར་བ་ན། འགྲོ་བ་མིའི་ཐོབ་ཐང་བྱེ་བྲག་དང་འབྲེལ་བའི་དཔེར་ན་ཆ་བཞག་ད་སྨྲ་བརྗོད་རང་དབང་ཡིན་པ་ན་སྨྲ་བརྗོད་རང་དབང་རང་གི་སྐོར་ལ་ཡང་འགན་འཁུར་མཁན་གྱི་སྡེ་ཚན་འདུག་ཟེར་ནས་ལོགས་ཀ་བྱས་ནས་བསྐོས་ཡོད་རེད། དེ་ནང་བཞིན་ཆོས་དད་རང་དབང་ཡིན་ན་ཆོས་དད་རང་དབང་རང་གི་སྒང་ལ་ཡང་འགན་འཁུར་མཁན་སྡེ་ཚན་ལོགས་ཀ་བྱས། དེ་ནང་བཞིན་ད་ཅིག། ང་རང་ཚོ་བོད་ནང་ལོགས་ལ་ཡང་ཛ་དྲག་གི་གནས་ཚུལ་ག་དུས་ནས་འབྱུང་བཞིན་པ། གཅིག། བོད་མི་མང་པོ་བཙན་དབང་འོག་གར་སོང་ཆ་མེད་དུ་གྱུར་བའི་གནས་སྟངས Enforced Disappearance དེ་འདྲའི་རང་སྒང་གི་གནད་དོན་དང་འབྲེལ་བའི་སྒང་ནས་ཡང་ཁོ་རང་ཚོ་འགན་འཁྱེར་མཁན་གྱི་སྡེ་ཚན་འདུག་ཟེར་ནས་ཡོད་རེད། དེ་འདྲ་དེ་འདྲ་བྱས་བྱས་ད་གང་ལྟར་གནད་དོན་བྱེ་བྲག་ལ་བབས་པའི་འགན་ཁུར་མི་སྣ་ལྔ་བཅུ་ང་བཞི་ལྔ་བཅུ་ང་ལྔ་ཡོད་རེད་ད་ལྟའི་ཆར་ལ་ཡ། དེ་ནང་བཞིན་གྱི་ད་དེ་མ་ཡིན་པའི་ཡང་སྡེ་ཚན་གཞན་དག་དེ་ག་རེ་ཟེར་བ་ན་རྒྱལ་ཁབ་བྱེ་བྲག་ལ་ཕར། དམིགས་པའི་ནི་སྡེ་ཚན་མིན་ན། ད་ཅིག་གི། དེང་སང་ཆར་ལ་ཡ་སི་རི་ཡ་དང་དེ་ནང་བཞིན་ད་ད་ལྟའི་ཆར་ལ་ཡ། པེ་ཐུ་ཡེ་ལ་ཡ། ཨ་ནི་གྷ་ཟཱ་ལ་ཡ། ཛ་དྲག་གནས་ཚུལ་བྱུང་འདུག་ལ་དེ་འདྲའི་གི་གནས་ཚུལ་ག་དུས་བྱུང་པ་ཡིན་ན་ཡང་མཉམ་འབྲེལ་རྒྱལ་ཚོགས་ངོ་ཐོག་ནས་དེ་འདྲའི་རྒྱལ་ཁབ་བྱེ་བྲག་རང་ལ་ཡ་དམིགས་བྱས་ཡང་ཁོ་རང་ཚོ་གི་ཆེད་མཁས་མི་སྣ་བསྐོ་ཡ་གི་ལུགས་སྲོལ་ཅིག་ཡོད་རེད་ད་ཡིན་ནའི་ལས་ད་མ་ལེགས་པ་ཞིག་ལ་ཡ་རྒྱ་ནག་སྒང་ལ་ཡ་ད་ལྟའི་ཆར་ལ་ཡ་བསྐོ་ཐུབ་ཡོད་མ་རེད། དེ་བྱས་ཙང་ད། རྒྱལ་ཁབ་བྱེ་བྲག་ལ་དམིགས་པའི་ཆེད་ཀྱི་སྡེ་ཚན་དེ་ཚོ་ང་ཚོ་དང་ཞེ་དྲག་འབྲེལ་བ་ཡོད་མ་རེད། དེ་རྣམས་ལ་གྲངས་ཀ་བྱས་ནས་ན་གྲངས་ཀ་དེ་ཉུང་ཉུང་ཡོད་རེད་བཅུ་བཞི་མ་གཏོགས་ཡོད་མ་རེད། ད་ང་ཚོ་དང་འབྲེལ་བ་ཡོད་པ་དེ་གནད་དོན་བྱེ་བྲག་ལ་དམིགས་པའི་འགན་ཁུར་མི་སྣ་རང་ཆགས་འདུག་དེ་བྱས་ཙང་ད་དཔེར་ན་ཆ་བཞག་ན་བོད་ནང་ལ་ཨམ་ཅིག་བཙན་འོག་གར་སོང་ཆ་མེད་དུ་གྱུར་བའི་མི་ཅིག་བོད་ལ་བྱུང་བ་ཡིན་ན་ང་ཚོའི་ངོས་ཐད་ནས་ག་དུས་ཡིན་ན་དེ་དུས་ཀྱི་མི་དེའི་སྐོར་ལ་ཡང་གནས་ཚུལ་ག་རེ་ཡིན་པ་དེ་ཨ་ཚུགས་བྱས་བསྡུས་བྱས་ཨ་ནི་མཉམ་འབྲེལ་རྒྱལ་ཚོགས་ཀྱི་འབྲེལ་ཡོད་ལྷན་ཁང་གར་སོང་ཆ་མེད་དུ་གྱུར་བའི་སྡེ་ཁག་ལ་ཡག་འདུག་ཟེར་ནས་སྙན་ཞུ་བཏང་རྗེས་ཨ་ནི་ཁོ་རང་ཚོའི་ངོས་ཐད་ནས་ཡང་རྒྱ་ནག་གཞུང་ལ་ཡང་ཨ་ནི་ང་ཚོ་ལ་དེ་འདྲའི་གི་གནས་ཚུལ་ཅིག་འབྱོར་སོང་ཟེར་ཨ་ནི་དེ་བདེན་པ་ཡིན་མིན་སྒང་ནས་དེ་དེ་སྒང་ནས་ད་རྒྱལ་སྤྱི་གི་ཁྲིམས་ཀྱི་སྒང་ནས་འགན་འཁྲི་དགོས་དགོས་རེད་ཁྱེད་རང་ཚོས་དེ་སྒང་ལ་གསལ་བཤད་ལན་འདེབས་བྱེད་དགོས་རེད་ཚུལ་དུ་བྱས་ནས་བརྒྱུད་རིམ་འགྲོ་བསྡད་དགོས་རེད། ལགས་ལགས་སོ། དེ་ནས། དཔེར་ན་ཆ་བཞག་ན། ད་བོད་མི་ཚོའི་ངོས་ནས་རེད་ད། རང་དབང་དང་ཐོབ་ཐང་དེ་འདྲའི་ཨ་ནེ་ནས་འཐབ་རྩོད་བྱས་པའི་ནང་ལ་ཡང་ད་ད་ལྟ་གལ་གནད་ཆེ་བའི་རྒྱལ་ཚོགས་ཀྱི་བརྒྱུད་རིམ་དེ་ལག་ལེན་ག་འདྲ་བསྟར་ཐུབ་ཀྱི་རེད་ཨ་ནེ་དེའི་ཐོག་ལ་ལམ་སྟོན་ཅིག་གནང་དང།

སྤྲད་ཀྱི་ཡོད་མ་རེད། དེའི་གི Status དེ་མེད་པ་ཡིན་ན། ཨ་ནི། མཉམ་འབྲེལ་རྒྱལ་ཚོགས་ཀྱི་ཁྱབ་ཁོངས་འོག་ལ་འགྲོ་བ་མིའི་ཐོབ་ཐང་ཞུ་གཏུག་བྱེད་ས་མང་པོ་དེ་ལ་ཡང་སྙོབ་ཐུབ་ཀྱི་མ་རེད། ཞུ་གཏུག་བྱེད་ཆོག་གི་ཡོད་མ་རེད་ང་ཚོའི་ངོས་ཐད་ནས། ཡིན་ན་ཡང་ད་ལྟ་དམིགས་བསལ་བརྒྱུད་རིམ་དེ་ག་རེ་ཐད་ཀྱི་ག་རེ་ཡོད་ཟེར་བ་ན་མི་སུ་འདྲ་ཅིག་གི་དེ་ལ་ཡང་འབྲེལ་བ་བྱས་ན་ཡང་འགྲིག་གི་ཡོད་རེད། ད་ང་ཚོ་བོད་མི་སྒེར་གཅིག་གི་ངོས་ཐད་ནས་སོ་སོ་གི་ཨ་ནི་ཅིག་སོ་སོའི་ངོས་ཐད་ནས་སོ་སོ་རང་གི་ནང་ལ་ཡང་འདི་འདྲའི་གནས་ཚུལ་བྱུང་གི་གནས་ཚུལ་ཁོང་ཚོ་ལ་ཡང་གོ་བསྡུར་བྱས་རྗེས་ཁོང་ཚོ་ལ་ཡང་བརྒྱུད་རྗེས་ཞུ་གཏུག་བྱེད་ཀྱི་ཡོད་རེད། ད་ང་ནང་བཞིན་གི། ད་ང་ཚོ་ནང་བཞིན། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཅིག་གི་ངོས་ཐད་ནས་བོད་ནང་ལོགས་ཛ་དྲག་དུས་ནས་དུས་སུ་ཛ་དྲག་ག་རེ་བྱུང་བ་དེ་ཚོ་ཁོང་ཚོ་ལ་ཡང་འབྲེལ་ཡོད་སྡེ་ཁག་སོ་སོ་ལ་ཡང་ཞུ་གཏུག་བྱེད་གི་ཡོད་རེད་གང་ལྟར། སུས་ཀྱིས་ཞུ་གཏུག་བྱེད་དགོས་ན་དེ་ལ་ཡང་དམིགས་བསལ་གྱི་སྔོན་འགྲོའི་ཆ་རྐྱེན། The Consultative Status། ཟེར་ཡང་འགྲོ་དེ་འདྲ་གང་ཡང་དགོས་དགོས་མ་རེད་དེ་བྱས་ཙང། བེད་སྤྱོད་དེ་ཚོ་བེད་སྤྱོད་བཏང་བདེ་བ་ཡོད་རེད་བཀོལ་སྤྱོད་བཏང་བདེ་བ་ཡོད་རེད་ད་ནང་བཞིན་གྱི་ཁོང་ཚོའི་ངོས་ཐད་ནས་བྱས་ན་མང་ཆེ་བ་ད་རང་དབང་ལྡན་པ་དང། ཕྱོགས་ལྷུང་དང་དེ་འདྲའི་ཆབ་སྲིད་ཀྱི་གཡོ་འོག་ལ་ཡང་གང། མ་ཚུད་ཡག་གི་ཐབས་ཤེས་གནང་གི་ཡོད་ཙང། ལན་འདེབས་དེ་ཚོ་ཡང་དུས་ནས་དུས་སུ་ལན་འདེབས་སླེབས་ཐུབ་ཡག་དང། ད་ནང་བཞིན་ད་དཔེ་མཚོན་བྱས་ན་ང་ཚོ་ཉེ་བའི་ཆར་ཟླ་བ་གཅིག་གཉིས་གི་ནང་ལོ་ལ་ཡིན་པ་ན། སྤྱི་ཟླ་བརྒྱད་པའི་ནང་ལོ་ལ་ཡ་ཨ་ནི་གཅིག། ཉིས་སྟོང་བཅུ་ནས་ཉིས་སྟོང་བཅུ་དགུ་བར་རུ་གི་བོད་ནང་ལོག་གི་ཨ་ནི་ཁོར་ཡུག་སྲུང་སྐྱོབ་པ་དགུ་གི་གནས་སྟངས་དེ་རྒྱ་ནག་གཞུང་གི་ཨ་ནི་རྒྱལ་སྤྱིའི་ཁྲིམས་གཞི་བཟུང་གི་སྒང་ནས་འགན་འཁྲི་ཐུབ་མེད་པ་དང་དེ་སྒང་ལ་གཞི་གསལ་བཤད་ལན་འདེབས་དགོས་ཡག་དེ་མཉམ་འབྲེལ་རྒྱལ་ཚོགས་གི་སྡིངས་ཆ་རང་སྒང་ལ་འདུག་ཟེར་ནས་གླེང་སློང་བྱུང་ཡོད་རེད་བ། ད་ནང་བཞིན་ཉེ་བའི་ཆར་ལ་ཡིན་པ་ན་ཨ་ནི་གཅིག་བོད་མི་དྲུག་གི་ཨ་ནི་གནས་སྟངས་དེ་ཆབ་སྲིད་བཙོན་པ་དྲུག་གི་གནས་སྟངས་དེ་ཡང་རྒྱ་ནག་གཞུང་གིས་གསལ་བཤད་གནང་ཐུབ་མ་སོང་ཟེར་དེ་གི་འགན་ཁྲིམས་དང་བསྟུན་ནས་འགན་འགན་འཁུར་ཐུབ་མ་སོང་ལབ་ནས་འདུག་ཟེར་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་སྡིངས་ཆ་རང་གི་སྒང་ལ་ཡང་ཨ་ནི་འདུག་ཟེར་ནས་གླེང་སློང་བྱས་པ་དེ་ཚོ་ཆ་ཚང་གཅིག་ག་རེ་ཟེར་ན་དམིགས་བསལ་བརྒྱུད་རིམ་རང་གི་ངོས་ནས་གནང་དགོས་པ་རེད་ད་ནང་བཞིན་ཉེ་བའི་ཆར་ལ་ཡང་བོད་མི་དྲུག་དེ་ཚོ་གནང་བ་དེ་གི་ཨ་ནི་གཅིག་ཁོ་རང་ཚོའི་སྙན་ཞུ་ཁོ་རང་ཚོའི་ཡི་གེ་བྲིས་སྟངས་དང་ཨ་ནི་བང་སྒྲིག་སྟངས་དང་གང་ཅིའི་ཐད་ལ་བལྟས་པས་ན་ན་ནིང་ལོའི་སྤྱི་ཟླ་ལྔ་བ་ནང་ལོ་ང་ཚོ་གི་ཞུ་གཏུག་བྱས་བ་གི་འགྲོ་སྟངས་དེ་ག་རང་ཇི་མ་ཇི་བཞིན་འགྲོ་བསྡད་ཡོད་བ་དེ་ང་ཚོས་མུ་མཐུད་ནས་དེ་གི་དེ་ཀྱི་ནུས་པ་ཐོན་ཡོད་པ་དེ་གསལ་བོ་ཆགས་འདུག་བྱས་ཙང་ད་གང་ལྟར་ང་ཚོས་བོད་མི་ཚང་མ་ངོས་དེ་ནས་ཅིག་བོད་ནང་ལ་ཛ་དྲག་གནས་སྟངས་དེ་ག་དུས་ཡོད་ན་དུས་ནས་དུས་སུ་ཨ་ནི་ཅིག་འབྲེལ་ཡོད་སྡེ་ཁག་མཉམ་འབྲེལ་རྒྱལ་ཚོགས་འབྲེལ་ཡོད་སྡེ་ཁག་ལ་ཡ། དུས་ནས་དུས་སུ་སྙན་འབུལ་བྱེད་ཐུབ་པ་ཡིན་ན་ཏན་ཏན་གྱིས་དེ་གང་ནས་ག་ལབ་ད་ཅིག་ལམ་སང་ཐག་གཅོད་མ་བྱུང་བ་ཡིན་ནའི་ལས་གང་ལྟར་རྒྱལ་སྤྱིའི་སྡིངས་ཆ་སྒང་ལ་ཡང་བོད་དོན་གྱི་བོད་ནང་ལོ་ཛ་དྲག་གནས་སྟངས་དེ་ག་དུས་ནས་དུས་སུ་གླེང་སློང་ཤུགས་ཆེན་པོ་སླེབས་ཐུབ་ཡ་དང་དེ་ག་ནང་བཞིན་གྱི་དེ་བརྒྱུད་ཀྱི་རྒྱལ་སྤྱིའི་གྱི་རྒྱབ་སྐྱོར་ཤུགས་ཆེ་རུ་འགྲོ་ཡ་དང་ལྷག་པར་དུ་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆེད་མཁས་མི་སྣ་དེ་ཚོ་གྱི་རྒྱབ་སྐྱོར་ཡང་ཤུགས་ཆེ་རུ་འགྲོ་ཡ་གི་ཕན་ཐོགས་ཆེན་པོ་ཞིག་ཡོད་རེད་དེ་ཡིན་ཙང་དེ་གི་གོ་སྐབས་དེ་དམ་འཛིན་བྱེད་དགོས་ཡ་དེ་གནད་འགག

འདས་པའི་དུས་སུ་ཡིན་ན་མཉམ་འབྲེལ་རྒྱལ་ཚོགས་ཀྱི་སྤྱི་བཏང་གི་སྒྲོམ་གཞིའི་ཕྱག་ལས་གནང་སྟངས་དང་ཁོ་རང་གི་ལས་ཁུངས་ཁག་གི་སྒྲོམ་གཞི་ག་འདྲ་ག་འདྲ་ཡོད་མེད་དེའི་སྐོར་ལ་ཡང་ང་ཚོ་གིས་བསྒྱུར་དེབ་བཏོན་ཟིན་པ་རེད། དེ་ག་ནང་བཞིན་གྱི་མཉམ་འབྲེལ་རྒྱལ་ཚོགས་ཀྱི་འོག་ལ་ཡང། ད་གིན་གིན་གོང་དུ་ཞུ་བ་ནང་བཞིན་ཅིག་འགྲོ་བ་མིའི་ཐོབ་ཐང་འགན་སྲུང་བྱེད་ཐབས་ཀྱི་རྩ་བའི་བརྒྱུད་རིམ་ག་རེ་ག་རེ་ག་རེ་ག་རེ་མི་འདྲ་བ་ག་རེ་ག་རེ་ག་རེ་ཡོད་རེད། དེ་ཚོ་ཆ་ཚང་སྒང་ལ་ང་ཚོ་གིས་བསྒྱུར་དེབ་བཏོན་ཟིན་པ་རེད། དེ་ག་ནང་བཞིན་གྱི་དེ་ཚོ་བརྒྱུད་རིམ་རེ་རེའི་སྒང་ལ་ཡང་རྒྱ་ནག་དང་འབྲེལ་བ་ག་རེ་ཡོད་མེད་དེ་ཡང་ཟུར་དུ་བཏོན་བྱས་ཨ་ནི། དཔེར་ན་ཆ་བཞག་ན་ད་ཅིག། མཉམ་འབྲེལ་རྒྱལ་ཚོགས་ཀྱི་སྤྱི་ཆིངས་གསར་བ་ཅིག་ཡིན་པ་ན་སྤྱི་ཆིངས་དེའི་ནང་ལ་རྒྱ་ནག་གིས་ལག་བསྟར་ཁས་ལེན་བྱས་ཡོད་རེད་དང་ཡོད་མ་རེད་གལ་སྲིད་བྱས་ཡོད་པ་ཡིན་ན་ཨ་ནི་མཉམ་མཉམ་འབྲེལ་རྒྱལ་ཚོགས་ངོས་ཐད་ནས་རྒྱ་ནག་ལ་ཞིབ་བཤེར་བྱེད་པའི་གི་གྲུབ་འབྲས་ག་རེ་ག་རེ་ཐོན་ཡོད་རེད་དེ་ཚོ་ཆ་ཚང་ཅིག་ང་ཚོ་གི་ན་ནིང་གི་སྒྱུར་དེབ་ནང་ལ་འཁོད་ཡོད་རེད་དེ་ག་ནང་བཞིན་གྱི་མཉམ་འབྲེལ་རྒྱལ་ཚོགས་ཀྱི་འོག་ལ་ཡ་ད་རྒྱལ་སྤྱིའི་སྤྱི་ཆིངས་ཆེ་ཁག་བརྒྱད་ཡོད་བ། དེ་ཚོ་ག་རེ་ག་རེ་ཡོད་མེད་དང་དེ་ཚོ་གི་དོན་ཚན་ག་རེ་ག་རེ་ག་རེ་ག་རེ་ཡོད་མེད་དེ་ཚོ་ཆ་ཚང་ཡང་ང་ཚོ་གི་ཐུགས་ཁྱེར་ནས་སྒྱུར་དེབ་བཏོན་ཟིན་པ་རེད། བྱས་ཙང་ད་དེ་ཚོ་ཆ་ཚང་དེ་ང་ཚོ་གི་དམིགས་ཡུལ་གཙོ་བོ་དེ་ག་རེ་ཟེར་ན་གང་ལྟར་རྩ་བའི་ཆ་ནས་མཉམ་འབྲེལ་རྒྱལ་ཚོགས་དེ་ད་ཅིག་སྟོབས་ཆེན་རྒྱལ་ཁབ་ཁག་ལྔ་གི་དབང་ཤུགས་འོག་ལ་འགྲོ་གི་ཡོད་རེད་དེ་ལས་ཡིན་ནའི་ལས་དེ་གི་འོག་གི་འགྲོ་བ་མིའི་ཐོབ་ཐང་གི་འགན་སྲུང་བྱེད་ཐབས་ཀྱི་བརྒྱུད་རིམ་མང་པོ་ཅིག་ད་དུང་ཡིན་པ་ན་ཅིག་གང་ཐུབ་ཐུབ་དྲང་བདེན་སྒང་ལ་ཡང་འགྲོ་ཐུབ་ཀྱི་ཡོད་བ་གི་གནས་སྟངས་ཡིན་ཙང་ང་ཚོས་ངེས་པར་དུ་དེ་ཚོ་ཆ་ཚང་ཅིག་གོ་སྐབས་ལེན་དགོས་བ་དེ་གནད་འགག་ཆེན་པོ་མཐོང་གི་འདུག་ཡིན་ནའི་ལས་ད་ང་རང་ཚོ་བོད་མི་ཚོའི་ངོས་དེ་ནས་ད་འདི་བར་དུ་ཅིག་ལྷག་པར་དུ་དམིགས་བསལ་བརྒྱུད་རིམ་དེ་ང་ཚོ་དང་འབྲེལ་བ་ཤུགས་ཆེན་པོ་ཞིག་ཡོད་དེ་ལ་དེའི་སྐོར་ལ་ཡང་ཨ་ནི་དོ་སྣང་ཡོད་མཁན་དཔེ་ཉུང་ཉུང་ཡིན་པའི་ཚོར་སྣང་འདྲ་བོ་བྱུང་སོང་ལྷག་པར་དུ་ཅིག་ད་བོད་མི་སྒེར་པ་ཞིག་ཡིན་པ་ན་ཧ་ཅང་ཅང་དང་ལས་ཅིག་བོད་དོན་གྱི་སྒང་ལ་ཡང་ཕྱག་ལས་གནང་མཁན་གྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཆེ་ཁག་དེ་ཚོ་གི་སྒང་ནས་ཡིན་པ་ན་དམིགས་བསལ་བརྒྱུད་རིམ་སྐོར་ལ་གོ་རྟོགས་ག་འདྲ་འདྲ་བོ་ཞིག་ཡིན་ན་དེ་ཚོ་ཕྱག་ལས་གནང་སྟངས་སྐོར་ལ་ང་ཚོ་གིས་རྒྱུས་ལོན་ཡག་པོ་ཞིག། ལོན་ཐུབ་ཡོད་ན་དེ་ག་ནང་བཞིན་གྱི་དུས་ནས་དུས་སུ་ང་ཚོ་དེ་དེ་ཚོའི་བརྒྱུད་ཀྱི་གོ་སྐབས་ལེན་ཐུབ་ཀྱི་ཡོད་ན་བསམ་བསམ་གྱི་དོགས་པ་ཤུགས་ཆེན་པོ་སླེབས་ཀྱི་ཡོད་དུས་ད་ལྟ་ང་ཚོ་གིས་དེ་འདྲའི་ལ་ཡང་དམིགས་ཡ་གི་ཆེད་དུ་ཨ་ནི་སྒྱུར་དེབ་དེ་འདྲའི་ཅིག་བཏོན་བྱས་བ་རེད་ལ་འདས་པའི་གནས་སྐབས་སུ་ཡང་དེ་འདྲའི་མང་པོ་བཏོན་ཡོད་རེད་ད་མ་འོངས་པའི་ཆ་ལ་ཡིན་པ་ན་མུ་མཐུད་ནས་དུས་སུ་བྱས་ནས་ཨ་ནི་ཅིག་གང་ཐུབ་ཐུབ་གོ་རྟོགས་སྤེལ་ཡ་དང་ལམ་སྟོན། གི་ངོ་བོ་སྒང་ནས་ཐུགས་སྐྱེ་ནས་སྒྱུར་དེབ་དང་ད་གང་འདྲ་ལེན་དགོས་པའི་གང་ཐུབ་ཐུབ་སྒང་ནས་འབུལ་ཐུབ་ཀྱི་རེད།
ལགས་ལགས་སོ། ད་བཀའ་འདྲི་ཞུ་ཡས་མཐའ་མ་དེ་ཡིན། ད་ད་རེས་ཀྱི་གོ་སྐབས་འདི་དང་བསྟུན་བྱས། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་སྒྲོམ་གཞི་དང་ལས་དོན་གཙོ་བོ་ག་རེ་གནང་གི་ཡོད་ན་དེའི་སྐོར་ལ་ཡང་ངོ་སྤྲོད་སྙིང་བསྡུས་ཞིག་གནང་དང།
ལགས་སོ་ད་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་རྩ་བའི་ཆ་ནས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོ་ལ་ཡར་དབུ་བརྙེས་པ་ཞིག་ཕྱག་འདེབས་དགོས་རེད། ད་འདིའི་རྩ་བའི་ཆ་ནས་དང་པོ་གཞུང་འབྲེལ་རང་ཆགས་བསྡད་འདུག་དབུས་བོད་མིའི་སྒྲིག་འཛུགས་ཁྱབ་ཁོངས་རང་ཆགས་བསྡད་འདུག་ལས་འགན་གཙོ་བོ་དེ་བོད་ནང་ལོགས་ཀྱི་འགྲོ་བ་མིའི་ཐོབ་ཐང་སྐོར་ལ་ཡར་སྐོར་གཅིག་དུས་ནས་དུས་སུ་ད་རྒྱུས་ལོན་བྱས་དང། ད་ནི་འདས་པའི་ད་མི་ལོ་ཉི་ཤུ་ལྷག་གི་རིང་ལ་ཡང་བོད་ནང་ལོགས་ཀྱི་གནས་སྟངས་ག་འདྲ་ག་འདྲ་ཆགས་ཡོད་མེད་དུས་གནས་ཚུལ་སོགས་ག་འདྲ་ཆགས་ཡོད་མེད་ཆ་ཚང་ཞིག་ང་ཚོ་ད་ལྟའི་ཆར་ལ་ད་ཡིག་ཆ་སྒང་ལ་ཡོད་པ་དེ་འདྲ་ཞིག་རེད་དེ་ནང་བཞིན་ང་ཚོ་གི་ལོ་རྟག་པར་རེ་བཞིན་ཨ་ནི་ཅིག་ལོ་འཁོར་སྙན་ཐོ་ལ་ནི་ཨ་ནི་བོད་ནང་ལོགས་ལོ་གཅིག་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ག་འདྲ་ཆགས་ཡོད་མེད་ཀྱི་ལོ་འཁོར་སྙན་ཐོ་ད་ལྟ་བར་དུ་ད་དགུ་བཅུ་གོ་དྲུག་ནས་བཟུང་ད་ལྟ་བར་དུ་ཆད་མེད་དུ་བཏོན། ཐུབ་པ་བྱུང་ཡོད་རེད་དེ་ནང་བཞིན་ཨ་ནི་ཅིག་དུས་ནས་དུས་སུ་ད་ཉེ་བའི་ཆར་ལ་ཨ་ནི་ཅིག་བོད་ནང་ལོགས་ལ་ཡ་སྐད་ཡིག་དང་ཤེས་ཡོན་གྱི་ཨ་ནི་ཐོབ་ཐང་དེའི་གནས་སྟངས་དཔེ་ཛ་དྲག་ཆེན་པོ་ཞིག་ནང་ལ་ཡ་སོང་ཡོད་ཙང་ཨ་ང་ཚོའི་ཉེ་བའི་ཆར་ལ་ཡ་ད་ཅིག་ཆེད་དེབ་གསར་ཤོས་དེ་དམིགས་བསལ་ཁ་ལོག་ད་དམིགས་བསལ་སྙན་ཐོ་ཟེར་དགོས་རེད Thematic Report དེ་དུས་ནས་དུས་སུ་མང་པོ་ཞིག་བཏོན་ཡོད་རེད་བྱས་ཙང་ཉེ་བའི་ཆར་གྱི་ཨ་ནི་ཅིག་ཆེད་དོན་སྙན་ཐོ་སྙན་ཐོ་གསར་ཤོས་འདྲ་བོ་དེ་བོད་ནང་ལོགས་ཀྱི་སྐད་ཡིག་དང་ཤེས་ཡོན་གྱི་ཐོབ་ཐང་ཨ་ནི་ཅིག་ཉམས་རྒུད། ཤུགས་ཆེན་པོ་འགྲོ་གི་ཡོད་པ་དང། དེ་ནང་བཞིན་བོད་ནང་ལོགས་སྒེར་བཙུགས་སློབ་གྲྭ་མང་པོ་སྒོ་བརྒྱབ་རྗེས་ཨ་ནི། བོད་ཕྲུག་དེ་ཚོ་ཨ་ནི་ཅིག་རྒྱ་ནག་གཞུང་གི་བཅའ་སྡོད་སློབ་གྲྭ་ནང་ལ་བཏང་བཞིན་ཡོད་པ་དང་དེ་འབྲེལ་གྱི་ཛ་དྲག་གནས་སྟངས་མང་པོ་ཞིག་བྱུང་གི་ཡོད་པ་དང་བོད་ཀྱི་སྐད་ཡིག་དེ་གཞི་རིམ་ཨ་ནི་ཅིག་སྔོན་འགྲོ་སློབ་གྲྭ་ནས་བཟུང་སྟེ་གང་ལྟར་ཨ་ནི། འཆར་གཞི་ལྡན་པའི་སྒང་ནས་མེད་པ་བཟོ་ཡ་གི་ཐབས་ཤེས་བཏང་གི་ཡོད་པ་དེ་འདྲའི་སྐོར་ལ་ཡང་ཅིག་ག་རེ་ཟེར་ད་ཆེད་དོན་སྙན་ཐོ་ཏོག་ཙམ་བཏོན་ཡོད་ད་བྱས་ཙང་ང་ཚོས་དུས་ནས་དུས་སུ་ཅིག་ཆེད་དོན་སྙན་ཐོ་རེད་དེ་ནང་བཞིན་ལོ་འཁོར་སྙན་ཐོ་དེ་ཚོ་བརྒྱུད་དེ་ཨ་ནི་བོད་ནང་ལོགས་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དེ་ཚོ་ཨ་ནི། རྟོག་ཞིབ་དང་སྙན་ཐོའི་ལམ་ནས་བཏོན་ཡ་དང་ཨ་ནི་ལོ་རྟག་པར་རེ་བྱས་ང་ཚོ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་ཚོགས་ཆེན་ལ་ཡ་བསྐྱར་སྐུལ་ཕར་བསྐྱོད་བྱས་ཨ་ནི་སྐབས་དེ་དུས་ང་ཚོ་ལ་ཡ་ཨ་ནི་ཅིག་བོད་ནང་ལོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཚོགས་ཆེན་རང་གི་སྒང་ལ་ཡ་བོད་ནང་ལོགས་འགྲོ་བ་མིའི་ཐོབ་ཐང་གི་སྐོར་ལ་ཡ་སྙན་སྒྲོན་ཞུ་ཡ་གི་གོ་སྐབས་ཡ་རག་གི་ཡོད་རེད་ད་དེའི་ཞོར་ལ་ཡིན་པ་ཡིན་ན་དེ་ནང་བཞིན་གྱི་དེ་དག་བརྒྱུད་བྱས་ཨ་ནི་ཅིག་བོད་སྐད་ལ་ཡ་མཁྱེན་གྱི་མི་སྣ་མང་པོ་ཞིག་ཡོང་གི་ཡོད་རེད་དེ་ནང་བཞིན་གྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་རྒྱལ་སྤྱིའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་དང་འགྲོ་བ་མིའི་ཐོབ་ཐང་ལྷན་ཁང་མང་པོ་ཞིག་ཡོང་གི་ཡོད་རེད་དེ་ཚོ་ཆ་ཚང་ལ་ཡ་གཅིག་ཟུར་པའི་ལས་གཞི་ཟེར་བ་ལ་ད Side Event དང་དེ་འདྲའི་བརྒྱུད་བྱས་ག་རེ་ཟེར་བོད་ནང་ལོགས་ཀྱི་གནས་སྟངས་སྐོར་ལ་ཡང་འགྲེལ་བཤད་རྒྱག་ཡ་དང། དེ་ནང་བཞིན་དུས་ནས་དུས་སུ་ང་ཚོ་གི་རྒྱལ་སར Delhi ལ་ཡང་གཅིག་རྒྱལ་ཁབ་ཁག་གི་གཞུང་ཚབ་ཁག་ལ་ཡང་ལུགས་བྱེད་ནས་བསྐྱོད་བྱས་ད་ག་ནང་ང་ཚོ་ཆེད་དོན་སྙན་ཐོ་ག་དུས་བཏོན་པ་ཡིན་ན་དེ་ཚོ་ཆ་ཚང་གཅིག་རྒྱལ་སྤྱིའི་སྡིངས་ཆ་ལ་གང་ཐུབ་ཐུབ་ཀྱིས་སླེབས་ཐུབ་ཡག་སྒང་ནས་ཐབས་ཤེས་མང་པོ་ཞིག་བཏང་བསྡད་ཡོད་པ་དེ་འདྲའི་འདྲ་པོ་ཅིག་ཆགས་བསྡད་ཀྱི་འདུག་དེ་ནང་བཞིན་ད་ང་ཚོ་གི་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་དེ་ཚོའི་ཆ་ནས་ཡང་ཅིག་བཙན་བྱོལ་ནང་གི་མང་གཙོ་གི་གནས་བབ་སྐོར་ལ་ཡང་དུས་ནས་དུས་སུ་ང་ཚོ་ཟབ་སྦྱོང་ཚོགས་ཡ་དང། དེ་ནང་བཞིན་གྱི་བགྲོ་གླེང་ཚོགས་ཡ་དང་དེ་ནང་བཞིན་གྱི་ཅིག་ང་རང་ཉིས་སྟོང་བཅོ་བརྒྱད་ལོ་ཡིན་པ་ན་ང་ཚོའི་བཙན་བྱོལ་བོད་མིའི་མང་གཙོ་གི་འཕེལ་རིམ་གྱི་སྐོར་ལ་ཡ་ད་དུས་སུ་བྱས་ནས་གནད་ཡོད་མི་སྣ་མང་པོ་ཅིག་ལ་ཡ་ད་དུས་སུ་བྱས་ནས་སློབ་སྟོན་ཞུས་བྱས་ནས་ཅིག་དེ་སྐོར་ལ་ཡང་ང་ཚོ་གི་ཆེད་དོན།

ཡར་ཕུད་ཐུབ་པ་དང་འདི་འདྲས་ཡོང་གི་ཡོད་རེད་ཨ་ནི་ཡང་བོད་མིའི་ཁྲོད་དུ་ཅིག་གི་ད་འགྲོ་བ་མིའི་ཐོབ་ཐང་གི་ཐོག་ལ་ག་རེ་ཟེར་དགོས་རེད་གོང་འཕེལ་ཡོང་ཡག་གི་ཨ་ནི་ཟབ་སྦྱོང་གནང་ཡག་ལ་སོགས་པ། འདི་འདྲས་མང་པོ་ཞིག་གནང་གི་ཡོད་རེད་བྱས་ཙང་ད་ཅིག་ཞོར་ལ་ཡང་ང་རང་ཚོ་ཉམས་ཞིབ་པ་ཅིག་ཡིན་པའི་ཆ་ནས་ད་རྩ་བའི་ཉམས་ཞིབ་དེ་ཚོའི་གི་ཅིག་གི་འབྱུང་ཁུངས་ཞུ་ཉམས་ཞིབ་གནང་ས་དེ་ཚོ་རེ་རེ་བྱས་བྱས་ནས་ད་གསུངས་བདེ་པོ་ཡོད་མ་རེད་གསུངས་ཡག་ཡོད་མ་རེད་ཡིན་ནའི་ཉམས་ཞིབ་གནང་པའི་གི་བརྒྱུད་རིམ་ནང་ལ་ཡང་ཁྱེད་རང་ལ་ནི་ད་དུང་ཉམས་ཞིབ་ཀྱི་ཐོག་ལ་ཅིག་གི་ལས་དོན་གོང་འཕེལ་འགྲོ་ཡག་དང་ཕན་ཐོགས་པ་ཡོང་ཡག་ལ་ཅིག་ང་རང་ཚོ་བོད་པ་ཡིན་ནའི་རེད་ཡང་སྒྲིག་འཛུགས་གཞན་པ་ཡིན་ནའི་རེད་མི་སྒེར་པ་གཞན་པ་ཡིན་ནའི་དེ་ཚོས་ཅིག་གི་མཐུན་འགྱུར་དང་གནད་དོན་ཕུད་ཡག་ལ་སོགས་པ་དེ་ཚོ་འདང་ངེས་བཞིན་པ་འདུག་གས་ཡང་ཁྱེད་རང་གི་འདི་འདྲའི་རབ་ཅིག་བྱུང་ན་དགོངས་ཡག་འདྲ་འདུག་གས། ད་རྩ་བའི་ཆ་ནས་ཉམས་ཞིབ་སྒང་ནས་དཀའ་ངལ་མང་པོ་ཞིག་བྱུང་དང་འབྱུང་གི་ཡོད་རེད་ཡིན་ནའི་ལ་ད་ང་ཚོ་ཡིན་པ་ན་ཚོགས་པ་བཙུགས་བྱས་ལོ་ཉི་ཤུ་རྩ་གྲངས་ཕྱིན་པ་ཡིན་ཙང་ཅིག་གནས་ཚུལ་མཁོ་སྒྲུབ་པ་དང་དེ་མང་པོ་ཞིག་འབྲེལ་བ་གང་ལ་གང་འཚམ་ཅིག་སྔོན་མ་ནས་ཆགས་བསྡད་ཡོད་རེད་ད་ལྟ་ཡིན་ནའི་ལ་མུ་མཐུད་ནས་མང་པོ་ཅིག་ལ་ཡང་མུ་མཐུད་ནས་འབྲེལ་བ་ཆགས་བསྡད་ཡོད་རེད་ཡིན་ནའི་ལ་ད་ཉེ་བའི་ཆར་ལ་ཡང་ང་རང་ཚོའི་གི་སྤྱི་ཚོགས་ནང་ལོགས་ཡིན་ནའི་ལྟ་སྟངས་དེ་འདྲ་ཞིག་ཡོད་རེད་ད་ཅིག་རྒྱ་ནག་གཞུང་གིས་དམ་དྲག་དེ་ཤུགས་ཆེ་རུ་བཏང་ཨ་ནི་གཅིག་གི་སུན་གཙེར་དེ་ཤུགས་ཆེ་རུ་བཏང་ལྷག་པར་དུ་དེང་སང་ཆར་ལ་ཡ་ད། Transnational Repression། ལབ་དུས་ཙ་ནས་ད་ཁོ་རང་ཚོ་གི་འཕེལ་རྒྱས་ཀྱི་ཆབ་སྲིད་ཀྱི་ཁྱབ་ཁོངས་ཡོད་ར་དེ་ལས་བརྒལ་བྱས་ད་གང་ད་རྒྱལ་སྤྱིའི་གི་སྤྱི་ཚོགས་བཙན་བྱོལ་བོད་མི་ག་པར་བསྡད་ཡོད་ན་དེ་ཚོའི་སྤྱི་ཚོགས་གང་ཅིའི་ནང་ལོག་ལ་ཡ་གཅིག་རྒྱ་ནག་གི་དབང་ཤུགས་དེ་སྤེལ་ཡག་གི་ཐབས་ཤེས་ཤུགས་ཆེ་བཏང་རེད་པ་ཁྲིམས་འགལ་གི་སྒང་ནས་སྤེལ་ཡག་གི་ཐབས་ཤེས་ཤུགས་ཆེ་བཏང་དུས་ཙ་ནས་བོད་མི་མང་པོ་ཅིག་ལ་དེ་གི་ཏན་ཏན་གི་གནོན་ཤུགས་དེ་ཤུགས་འཕྲད་ཀྱི་འདུག་ཨ། བྱས་ཙང་ད་དཔེར་ན་བྱས་ན་དེང་སང་ཆར་ལ་ཡ་ད་གཅིག་བོད་ནང་ལོག་ལ་ཡ། ཅིག་ཛ་དྲག་གནས་ཚུལ་ཅིག་ཧ་གོ་བ་ཡིན་ན་ད་དེ་ལབ་ཡག་ཡོད་མ་རེད་ད་དེ་ལབ་ན་ཕན་ཐོགས་ཀྱི་མ་རེད་བསམ་པའི་གི་བསམ་བློ་དེ་མང་པོ་ཅིག་ལ་སླེབས་བསྡད་ཀྱི་འདུག་དེ་ནང་བཞིན་སོ་སོ་གི་སོ་སོ་བཙན་བྱོལ་ནང་ལ་ཡོད་རེད་དེ་སོ་སོ་ལ་ཡང་གནོད་ཅིག་སྐྱེལ་མ་ཡོང་བསམ་བསམ་གི་དེ་འདྲའི་གི་བསམ་བློ་དེ་སླེབས་བསྡད་ཀྱི་འདུག་ད་ང་རང་ཡིན་པ་ན་ཅིག་ཕ་མ་སྤུན་མཆེད་ཆ་ཚང་ཅིག་བོད་ནང་ལ་ཡོད་རེད་ཅིག་སོ་སོ་སྒེར་གྱི་བདེ་འཇགས་སྒང་ད་དཀའ་ངལ་ཆེན་པོ་ཡོད་རེད་དེ་ཡིན་ནའི་ལ་ད་ང་ཚོ་ཚང་མ་ཅིག་འཐབ་རྩོད་པ་ཞིག་ཡིན་པ་དང་གཅིག་ད་ཆེ་ས་ནས་བཤད་པ་ན་མི་རིགས་གཅིག་གི་ཨ་ནི་གཅིག་ག་རེ་ལབ་དགོས་ད་འཐབ་རྩོད་བྱེད་དགོས་དུས་ཙ་ནི་ད་གང་ད་ག་རེ་ཟེར་དགོས་ད་བློས་གཏོང་མང་པོ་ཞིག་མ་བྱས་རང་བྱས་འདྲ་བོ་ཞིག་ཆགས་བསྡད་དགོས་རེད་དེ་མ་བྱས་པ་ན་ང་ཚོ་འཐབ་རྩོད་དེ་རྒྱུན་སྐྱོང་ཐུབ་གི་མ་རེད་པ། དེ་འདི་ས་ནི་ད་གང་ད་ང་ཚོ་གི་རྒྱ་ནག་གི་རྒྱལ་མཚམས་ནས་བརྒལ་བའི་གནོན་ཤུགས་དེ་ལ་ཡང་མགོ་རྩ་བ་ཉིད་ནས་སྒུར་ཡ་ཡོད་མ་རེད་བསམ་གི་འདུག་དེ་མགོ་སྒུར་བ་ཡིན་ན་རྒྱ་ནག་གི་གནོན་ཤུགས་དེ་ལས་ཀྱང་མང་བ་གཏང་གི་རེད་ཁོང་ཚོས་འཆར་གཞི་ལམ་ལྷོང་བྱུང་བ་ར། འཆར་གཞི་ལམ་ལྷོང་བྱུང་བ་ན་འཆར་གཞི་དེ་མུ་མཐུད་ནས་སྤེལ་གྱི་རེད་མ་གཏོགས་གི། དེ་མཚམས་འཇོག་རྩ་བ་ཉིད་བྱེད་ཀྱི་མ་རེད་དེ་ཡིན་ཙང། དེང་སང་ཆ་ལ་ཡ་ད་བོད་མི་སྤྱི་སྒེར་མང་པོ་ཅིག་གི་བསམ་ཚུལ་ནང་ལ་ལ་ཡ་ད་ཅིག། ད། ཁ་མ་གྲགས་བྱས་ཁུ་སིམ་པོ་བསྡད་ན་ཡག་ཤོས་རེད་བཞག་བསམ་བསམ་གྱི་བསམ་བློ་དེ་ཏན་ཏན་གྱིས་ནོར་བ་རེད་བསམ་གྱི་འདུག་དེ་ག་ཚོད་ང་ཚོའི་གཉའ་སྐུམ་བྱས་བསྡད་པ་ན་རྒྱ་ནག་གི་དེ་བས་ཀྱང་བརྙས་བཅོས་མང་བ་གཏང་གི་རེད་མ་གཏོགས་རྒྱ་ནག་གི་བསམ་ཤེས་བྱས་ནས་ང་ཚོ་ལ་ཡ་ད་ལྟ་བོད་མི་ཚོ་སྐད་རྒྱག་ཡོད་མ་རེད་ད་ད་གུ་ཡངས་ཡངས་སངས་བཞག་བ་བསམ་བསམ་དེ་འདྲའི་རྩ་བ་ཉིད་ནས་ཡོང་གི་མ་རེད་ད་ཁོང་ཚོས་ཀྱིས་ང་ཚོས་གནོན་ཤུགས་སྤྲད་པ་དེ་འཕྲོད་བཞག་བསམ་བྱས་ནས་སྔར་ལས་ཀྱང་དམ་དྲག་ཆེར་གཏང་དགོས་འདུག་ཟེར་ནས་དེ་འདྲའི་སྒང་ལ་ང་ཚོ་མགོ་སྐོར་ལ་མ་ཚུད་པ་བྱས་བྱས་གང་ལྟར་བོད་ནང་ལོགས་ཛ་དྲག་གནས་ཚུལ་བྱུང་བ་ཡོད་འབྱུང་གི་ཡོད་པ་དེ་དངོས་བདེན་ཆགས་བསྡད་དགོས་རེད། འབྱུང་གི་ཡོད་པ་དེ་རྒྱལ་སྤྱིའི་སྡིངས་ཆའི་སྒང་སླེབས་ཐུབ་ཡ། དེ་ང་ཚོས་ཀྱི་ལས་འགན་གཙོ་བོ་དེ་ཆགས་བསྡད་པ་དང་བཙན་བྱོལ་ནང་ལོགས་ལ་ཡར་འཕར་ཕྱི་རྒྱལ་ལུང་པ་དང་བཙན་བྱོལ་ནང་ལོགས་བསྡད་ཡོད་དུས་ཙང་ཨ་ནི་ང་ཚོ་ལས་འགན་གཙོ་བོ་དེ་ཆགས་བསྡད་དོ་བྱས་ཙང་དེའི་སྐོར་ནི་གང་ཐུབ་ཐུབ་ཀྱི་ཅིག་བོད་མི་ཚང་མ་གི་མཉམ་རུབ་བྱེད་ཐུབ་པ་ན་ཏན་ཏན་གྱིས་ང་ཚོ་ཀྱི་བོད་ནང་ལོགས་ཛ་དྲག་དེ་དུས་ནས་དུས་སུ་ཅིག་རྒྱལ་སྤྱིའི་སྡིངས་ཆའི་སྒང་འཁྱེར་ཐུབ་ཡ་དང་ཨ་དེའི་རྒྱུ་རྐྱེན་གང་འདྲ་ཅིག་གི་འཐབ་རྩོད་སྒང་ལས་ནས་ནུས་པ་ཐོན་ཐུབ་ཡ་གི་ཕན་ཐོགས་ཡོད་རེད་བསམ་གི་འདུག་ད་ང་རང་གི་ཅིག་རེ་སྐུལ་ཟེར་ན་རེད་བསམ་ཚུལ་ཟེར་ན་རེད་གཙོ་གཙོ་བོ་འདྲ་བ་ཞིག་དེ་ཡིན་ནོ། ལགས་ལགས་སོ་ཐུགས་རྗེ་གནང་ཨ་ནི་ད་ཨ། དེ་རིང་ཉམས་ཞིབ་པ་ཉི་མ་འོད་ཟེར་ལགས་ད་པའི་ལས་ཁུངས་ཀྱི་དུས་ཚོད་སྔོན་ནས་ང་ཚོའི་བཅར་འདྲི་ལ་ཡང་དང་ལེན་གནང་ཡ་ཆེད་དུ་ཨ་ནི་ཁྱེད་རང་ཆེད་མངགས་ཕེབས་པ་རེད་བྱས་ཙང་ཨ་ཁུ་ས་འགྲམ་ལགས་ང་གཉིས་ཁྱེད་རང་ལ་ཡ་པའི་སྙིང་ཐག་པ་ནས་ཐུགས་རྗེ་གནང་ཞུ་གི་ཡིན།